དེའི་ཚེ། བཅོམ་ལྡན་འདས། ཟབ་མོ་སྣང་བ་ཞེས་བྱ་བའི་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ། དེ་འདྲའི་ཆ་ནས་གསུངས་ཡོད་རེད། དེའི་ཚེ་ཟེར་དུས། དེ་ནས། དུས་ཕུན་སུམ་ཚོགས་པ་དངོས་སུ་བཞི་དང་ཤུགས་ནས་གཅིག་བྱས་ཏེ་ཕུན་སུམ་ཚོགས་པ་ལྔ་དང་ལྡན་པ། དེའི་ཚེ། དུས་ཕུན་སུམ་ཚོགས་པ། ཀུན་དགའ་བོ་གིས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ། ལེགས་སྦྱར་སྐད་ཀྱི་ཐོག་ཏུ་བཞུགས་དེ་ཡང། འདི། ཀུན་དགའ་བོ་བདག་གིས། ཐོས་པ་དུས་གཅིག་ན། དུས་ཕུན་སུམ་ཚོགས་པ། སྟོན་པ་ཕུན་སུམ་ཚོགས་པ། སྒྲིབ་གཉིས་བག་ཆགས་མ་ལུས་པ་བཅས་པ། སྤངས་པས། བཅོམ་ལྡན་འདས། མཁྱེན་བརྩེ་ནུས་གསུམ་དང། མཁས་བཙུན་བཟང་གསུམ་དང། སྟོབས་བཅུ་དང་མི་འཇིགས་པ་བཞི། མ་འདྲེས་པ་བཅོ་བརྒྱད་དང་ལྡན། དེ་ཡང་སྟོན་པ་ཐབས་མཁས་ལ་ཐུགས་རྗེ་ཆེན་པོ། མཉམ་མེད་སྟོབས་བཅུ་མངའ་བ་ཐུབ་པ་དོན་ཀུན་གྲུབ་པ་བཅོམ་ལྡན་འདས་དེས། ཡུལ་རྒྱལ་པོའི་ཁབ་ཀྱི།

ཉན་རང་དང་སོ་སོའི་སྐྱེ་བོ་རྣམས་ཀྱིས་རྟོགས་པར་དཀའ་བས་ཟབ་མོ། སྣང་བ་ཟེར་དུས། ཉན་རང་དང་སོ་སོའི་སྐྱེ་བོས་རྟོགས་པར་དཀའ་བའི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་མངོན་སུམ་དུ་རྟོགས་པའི་ཏིང་ངེ་འཛིན་དེས་སྣང་བ། ཞེས་བྱ་བས་དེ་ནི་ཆོས་ཀྱི་རྣམ་གྲངས

ཟབ་མོ་སྟོང་པ་ཉིད། དེ་ལ་མཉམ་པར་གཞག་པའི་ཏིང་འཛིན་དེ་ལ་ཞུགས་བཞིན་པའི་ངང་ནས་སྙོམས་པར་ཞུགས། སངས་རྒྱས་བཅོམ་ལྡན་འདས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་ཟབ་མོ་སྟོང་པ་ཉིད། དེ་ལ། དེའི་ངང་ལ། ཏིང་ངེ་འཛིན་ལ་སྙོམས་པར་འཇུག་པ་དེའི་ཚེ། ཡང་དེའི་ཚེ། ཡང་སྒྲ་དེ་གིས་སངས་རྒྱས་བཅོམ་ལྡན་འདས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་ཟབ་མོ་སྟོང་པ་ཉིད་ལ་མཉམ་པར་འཇོག་པ་མ་ཟད། ཡང་དེའི་ཚེ། འཁོར་བྱང་ཆུབ་སེམས་དཔའ་རྣམས་ཀྱི་ནང་ནས། འཕགས་པ་སྤྱན་རས་གཟིགས། དབང་ཕྱུག་ཀྱང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོའི་ཟབ་མོ་སྟོང་པ་ཉིད་དེ་ལ་ཡང་དེ་ནས། མཉམ་པར་གཞག་པའི་ཏིང་ངེ་འཛིན་དེ་ཉིད་ལ་དེ་ནས། རྣམ་པར་བལྟ་ཞིང་ཟེར་བས་མཉམ་པར་གཞག་ཞིང་ཟེར་ཡང་ཆེ། ད་དེ་ལ་ཚིག་དོན་འདྲ་བོ་ཞུས་པ་ཡིན་ན། བྱང་ཆུབ་ཟེར་དུས་སྒྲིབ་གཉིས་བག་ཆགས་མ་ལུས་པ་བཅས་པ་བྱང་ཞིང། ཇི་ལྟ་བ་དང་ཇི་སྙེད་པའི་མཁྱེན་པའི་ཡོན་ཏན་ཐམས་ཅད་ཁོང་དུ་ཆུད་པའི་ཆ་ནས་བྱང་ཆུབ་ཟེར། སེམས་དཔའ་ཟེར་དུས་འགྲོ་མང་གི། དབུས་དང། བསྐལ་མང་གི་མཐའ་དང་བྱ་དཀའ་བའི་གནས། གང་ལ་ཡང་དེ་འདྲ་བྱས་ནས་མི་ཞུམ་པ། ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་དེ་འདྲ་བྱས་ནས་བཀོད་པར་འདོད་པས་དེ་ནི་སེམས། དེ་འདྲ་གི་སེམས། དེས་ཐུགས་རྒྱུད་ལ་མངའ་བསྡད་པ། དེ་ལ་དཔའ།

སྐྱེ། དེ་ནས་དོང་སྟེ་ཕ་རོལ་ཏུ་ཕྱིན་པ། ཟབ་མོའི་སྤྱོད་པ་ཉིད་ལ། དེ་ནས་ཟབ་མོས། ཟབ་མོ་ལ། ཟབ་མོ་སྣང་བའི་ཏིང་ངེ་འཛིན་དེ་ལ་ཡང། དེ་ནས་རྣམ་པར་བལྟ་ཞིང་མཉམ་པར་གཞག་ཞིང་ཟེར། དེ་ཡང་ཕུང་པོ་ལྔ་པོ་དེ་དག་ལ། རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ། ཕུང་པོ་ལྔ་པོ་དེ་དག་ལ་རང་བཞིན་གྱིས་སྟོང་པར་རྣམ་པར་བལྟ་གསུངས་ཡ་དེ། དེ་ནི། ཕུང་པོ་ལྔ་པོ་དེ་དག་རང་བཞིན་གྱིས་སྤྲོས་བྲལ་གྱི་མཚན་ཉིད། འགྱུར་བ་མེད་པའི་མཚན་ཉིད། རྣམ་པ་ཐམས་ཅད་ཀྱི་མཚན་ཉིད། འོ་དེ་འདྲ་གི། དོན་གྱི་གཙོ་བོ་གསུམ་པོ་དེ། དེ་འདྲ་ཆགས་བསྡད་པ་ཡིན་ཙང། དེ་ནི་རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ། ཕུང་པོ་གཟུགས་ཀྱི་ཕུང་པོ་འདྲ་བོ་ང་རང་ཚོ་གི་གཟུགས་ཅན་ལུས་ཀྱི་དེ་འདྲ་བྱས་ནས་གཟུགས་ཀྱི་ཕུང་པོ་དེ། དཔེར་ན་མི་དེ་བཀྲ་ཤིས་འདྲ་བོ་ཡིན་པ་ཡིན་ན་བཀྲ་ཤིས་ཀྱི་གཟུགས་ཕུང་དེ་དེ་ནས་ད་མགོ་ནས་གཞུག་ལ་དེ་ནས་བཀྲ་ཤིས་ཀྱི་གཟུགས་ཕུང་ཟེར་ཡ་དེ་ག་བ་ཡོད་མིན་འཚོལ་ཞིབ་བྱས་ནས་བརྟག་དཔྱད་བྱས་ཡོང་དུས་ཙམ་ནས་དེ་ནས་བཀྲ་ཤིས་ཀྱི་གཟུགས་ཕུང་རྩ་བ་ཉིད་ནས་དེ་འདྲ་བྱས་ནས་རག་གི་ཡོད་མ་རེད། མི་རག་བའི་རྒྱུ་མཚན་ག་རེ་ཟེར་ན་བཀྲ་ཤིས་ཀྱི་ཕུང་པོ་དེ་རང་བཞིན་གྱིས་གྲུབ་ནས། དེ་འདྲའི་བྱེ་བྲག་ཤེས་ཀྱི་ཕུང་པོའི་ངོ་བོ་ལ་དེ་འདྲ་བྱས་གྲུབ་མ་མྱོང་བ། ཡོད་མ་མྱོང་བ། དེ་འདྲའི་ཆ་འདྲ་བ་ཡིན་ཙང་རང་བཞིན་གྱིས་སྟོང་པ། རྣམ་པར་བལྟའོ་ཟེར་དུས་རང་བཞིན་གྱིས་སྟོང་པ་ཡིན་པ། ཡེ་གདོད་མ་ནས་དེ་འདྲ་བྱས་ནས་སྟོང་ཉིད་ཀྱི་ངོ་བོ་ཡིན་པ། དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱི་དབུ་མ་རྩ་བ་ཤེས་རབ་ནང་ནས། གསུངས་པ་ནང་བཞིན་གང་ཕྱིར་སྟོང་ཉིད་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ནོ། དེ་ཕྱིར་སྟོང་ཉིད་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ནོ། གང་ཕྱིར་རྟེན་འབྱུང་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ནོ་གསུངས་པ་ནང་བཞིན་གྱི་རྟེན་འབྱུང་ཡིན་པའི་རྒྱུ་མཚན་གྱིས་སྟོང་ཉིད་ཡིན་པར་བསྒྲུབ་ཡ་དང། སྟོང་ཉིད་ཡིན་པའི་རྒྱུ་མཚན་གྱིས་དེ་རང་བཞིན་གྱིས་སྟོང་པ། ཡིན་པ་དེ་འདྲ་བྱས་ནས་བསྒྲུབས་ནས། དེ་རང་བཞིན་གྱིས་སྟོང་པ་ཉིད་ཡིན་པ་ལ་ཡིན་པ་རྣམ་པར་དེ་འདྲ་བྱས་ནས་བལྟ་ཡོང་དུས་ཙ་ན་རྣམ་པར་བལྟ་བའོ། དེའི་ངང་ལ་ད་ཏིང་ངེ་འཛིན་ལ་མཉམ་པར་བཞག་ནས།

འཁོར་བཞི་ལ་སོགས་པ། ཉན་ཐོས་ཀྱི་དག། དགེ་སློང་ཕ་མ་གཉིས་དང་དགེ་བསྙེན་ཕ་མ་གཉིས་འཁོར་རྣམ་པ་བཞི། དེ་ནང་བཞིན་གྱི་བྱང་ཆུབ་སེམས་དཔའི། དགེ་འདུན་གྱི་སྡེ། བྱང་ཆུབ་སེམས་དཔའ། དགེ་སློང་ཕ་མ་གཉིས་དང་དགེ་ཚུལ་ཕ་མ་གཉིས་བྱང་ཆུབ་སེམས་དཔའ་ཁྱིམ་པ་གི་རྟེན་ཅན་དང་བྱང་ཆུབ་སེམས་དཔའ་རབ་བྱུང་གི་རྟེན་ཅན། མདོར་ན་དེ་ནི་ལྷ་དང་ཀླུ་དང་གནོད་སྦྱིན་གྲུལ་བུམ། ལྷ་མ་ཡིན་འཁོར་དང་བཅས་པའི་དབུས་སུ། སེང་གེ་བརྒྱད་ཀྱིས་བཏེགས་པའི་བཞུགས་ཁྲི་ལ། དེ་སངས་རྒྱས་བཅོམ་ལྡན་འདས་དེ་འདྲ་བྱས་ནས། ཞབས་རྡོ་རྗེ་སྐྱིལ་ཀྲུང་བཞུགས། སྐུ་ལུས་མདའ་ལྟར་བསྲང། སྤྱན་གཉིས་ཤངས་ཀྱི་རྩེ་ལ། མདོར་ན་ལུས་རྣམ་སྣང་ཆོས་བདུན་གི་སྒོ་ནས་དེ་འདྲ་བྱས་ནས་བཞུགས་བསྡད་པ། འོ་དེ་འདྲའི། བཞུགས་ཡག་དེ་ཡང། ཟབ་མོ་སྣང་བའི་ཏིང་ངེ་འཛིན་ལ་མཉམ་པར་བཞག་རེད་ཟེར་བས་ཟབ་མོ་སྣང་བའི་ཏིང་ངེ་འཛིན་གསུང་ཡ་དེ། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ། དེ་ནས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཟབ་མོ། དེའི་སྟོང་པ་ཉིད་ངང་ལ་འདུག་སེ། མཉམ་པར་གཞག། ཡོང་བ། དེའི་ཚེ། འཁོར་དེ་དག་གི་ཁྲོད་ནས།

ས་བཅུ་ལ་གནས་པའི་བྱང་ཆུབ་སེམས་དཔའ་འཕགས་པ་སྤྱན་རས་གཟིགས། ཟབ་མོ་སྣང་བ་སེམས་ཀྱི་གནས་ལུགས་འོད་གསལ་ས་ཆ་ཆེན་པོ། དེའི་ཏིང་འཛིན་ངང་ལ་དེ་ནི་མཉམ་པར་བཞག་ཐུབ་པ་ཅིག་འདུག་སེ། བྱིན་གྱིས་བརླབས་ནས་དེ་འདྲའི་བྱུང་ཡོང་རེད། དེ་འདྲ་བྱས་བྱུང་ཡོང་བ་ཡིན་དུས་ཙང་ནས་དེའི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ལ་དེ་ནས་དུག་སེལ་སྐྱུག་ཡོད་རེད་ཟེར་དུས་སྤྱོད་ཚུལ་དེ་མདོར་བསྟན་པ་ཅིག་དེ་འདྲ་བྱས་ནས་ཆགས་ཀྱི་འདུག་འདུག་སེ་ཞུས་པ་ཡིན། མདོར་ན། དེའི་ཚེ་སངས་རྒྱས་འཁོར་ཚོགས་ཐབས་ཅིག་ཏུ་བྱ་རྒོད་ཕུང་པོའི་རི་བོ་ལ་བཞུགས་པའི་སྐབས་སུ་སངས་རྒྱས་བཅོམ་ལྡན་འདས། གྱིས། འཕགས་པ་སྤྱན་རས་གཟིགས། བྱིན་གྱིས་བརླབས་ནས། འཕགས་པ་སྤྱན་རས་གཟིགས་ཀྱིས་ཟབ་མོ་སྣང་བའི་ཏིང་ངེ་འཛིན་ལ་ཡང་དེ་ནས་ད་སྙོམས་པར་ཞུགས་ཐུབ་པ་ཅིག་འོ་དེ་འདྲའི་བྱས་ནས་བྱུང་ཡོད་རེད་གསུངས་རེད། འོ་ད་དེ་བྱས་དུས། འཕགས་པ་སྤྱན་རས་གཟིགས།

དངོས་པོའི་གནས་ཚུལ་ལ་བསམ་བློ་བཏང་བ་ཡིན་ན། དུས་རྟག་ཏུ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཟབ་མོ་སྣང་བའི་ཏིང་ངེ་འཛིན་ལ། མཉམ་པར་མ་བཞག་པ་ཀྱི་དུས་ཅིག་ཡོད་རེད་པས་ཟེར་ན་དུས་ཅིག་ཡོད་མ་རེད། དུས་རྟག་ཏུ་ཟབ་མོ་སྣང་བའི་ཏིང་ངེ་འཛིན་ལ་མཉམ་པར་བཞག་ཡོད་རེད་དེ་ཡིན་ན་ཡང། གདུལ་བྱ་འདུ་ཚོགས་ཀྱི་སྣང་ངོ་ལ། ཀུན་རྫོབ་ཀྱི་སྣང་ངོ་དང་གདུལ་བྱ་ཀྱི་ཡིད་ངོ་ལ། དེ་ནས་སངས་རྒྱས་བཅོམ་ལྡན་འདས། ཟབ་མོ་སྣང་བའི་ཏིང་ངེ་འཛིན་ལ། གསར་དུ་མཉམ་པར་བཞག་པ་ཅིག། གདུལ་བྱའི་ཡིད་ངོ་ལ་འདུག་སེ་བསྟན་ཡོག་རེད། དེ་འདྲའི་བྱས་ནས་གདུལ་བྱའི་ཡིད་ངོ་ལ་དེ་འདྲའི་གི་ཚུལ་ཅིག་བསྟན། ཚུལ་ཅིག་དེ་འདྲའི་བྱས་ནས་བསྟན་ནས། དེ་ནས་ཚུལ་དེའི་ངང་ནས། འཁོར་མང་པོ་བཅས་ཀྱི་དབུས་ནས། ས་བཅུ་ལ་གནས་པའི་བྱང་ཆུབ་སེམས་དཔའ།

ཉན་ཐོས་ཀྱི་དགེ་འདུན་དང་དེ་ག་ནང་བཞིན་གྱི་བྱང་ཆུབ་སེམས་དཔའི་དགེ་འདུན། ཐམས་ཅད་ཀྱིས་དེ་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་གི་ཉམས་ལེན་དེ་ཐོག་མར་ཇི་ལྟར་ཉམས་སུ་ལེན་དགོས་ཚུལ་ཐོག་མར་ཉམས་སུ་ལེན་སྟངས་ག་འདྲ་ཅིག་ཡིན་པ། དེ་ནས་འོ་འདུག་སེ་གནད་འགག་ཚང་མ་ཀྱི།

འཇོག་པའི་ཚུལ། མཉམ་པར་བཞག་པའི་ཚུལ། དེ་ཉམས་སུ་ལེན་པའི་ཚུལ། ག་འདྲ་ཅིག་རེད་ཟེར་ན། འཕགས་པ་སྤྱན་རས་གཟིགས་ལ་འདུག་སེ་དྲི་བ་བཏང་ཐུབ་ཡག་ཅིག། དེ་དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཟབ་མོ་སྣང་བའི་ཏིང་ངེ་འཛིན་དེ་ལ་སྙོམས་པར་ཞུགས་ནས་བྱིན་གྱིས་བརླབས་བཞག་པ་ཅིག་ཆགས་ཀྱི་ཡོད་རེད། འོ་དེ་འདྲའི་བྱས་ནས་ཆགས་ཡོད།

ཚེ་དང་ལྡན་པ་ཤཱ་རིའི་བུ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ། འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ། འདི་སྐད་ཅེས་སྨྲས་སོ། ད་དེ་གསུངས་དུས་ག་རེ་རེད། ཟེར་དུས། གོང་ནས། འཕགས་པ་སྤྱན་རས་གཟིགས།

སངས་རྒྱས་ཀྱིས་འཕགས་པ་ཤཱ་རིའི་བུའི་ཐུགས་རྒྱུད་དེ་བྱིན་གྱིས་བརླབས་ཡོང་ཡ་ཅིག། སྤྱི་ཡོངས་ཀྱི་ཆ་ནས་སེམས་ཀྱི་ཡོན་ཏན་ཟེར་ཡ་དེ། གཞན་སེམས་ཤེས་པའི་མངོན་ཤེས་དང་དེ་ག་ནང་བཞིན་གྱི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་ལ་དེ་འདྲ་བྱས་ནས་སྙོམས་པར་འཇུག་པའི་ཚུལ་དེ་ཧ་གོ་བ་ལ། དེ་ནས། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ། གསལ་པོར་ཅིག།

གཉིས་དེ། ཕར་མེད་པའི་ཆ་ནས་སངས། ད་དེ་ཡང་དེ་ནི་ཉོན་མོངས་པའི་སྒྲིབ་པ་ཟེར་ཡོང་དུས་ད་ང་རང་ཚོ་གི་སེམས་རྒྱུད་ལ། འདོད་ཆགས་བྱས། ཞེ་སྡང་བྱས། ཕྲག་དོག་བྱས། འགྲན་སེམས། འཁོན་འཛིན། དེ་འདྲ་མང་པོ་ཅིག་ཡོད་པ་དེ་ལ་ཉོན་མོངས་པ་ཟེར། ཉོན་མོངས་པ་ཟེར་ཡོང་དུས་ག་རེ་ཟེར་གི་ཡོད་རེད་ཟེར་དུས། སེམས་རྒྱུད་ལ། རྒྱུ་ལ་ཆགས་ཡ། ཟས་ལ་ཆགས་ཡ།

འོ་ས་ས་ཆ་ཆེན་པོ་དེ་ང་རང་ཚོ་མངོན་སུམ་དུ་དེ་འདྲའི་མཐོང་ཐུབ་ཡག་གི་ནུས་པ་ཡོད་རེད་དེ་ཡིན་ན་ཡང་མངོན་སུམ་དུ་དེ་འདྲས་བྱས་མཐོང་མ་ཐུབ་པ་དེ་ག་རེ་ཆགས་རེད་ཟེར་ན་དེ་མངོན་སུམ་དུ་མཐོང་བ་ལ་བར་དུ་བཅད་བསྡད་རེད་དཔེར་ན་ཉི་མ་དེ་སྤྲིན་པ་ཤུགས་ཆེན་པོ་དེ་འདྲས་བྱས་ནམ་མཁའ་ལ་འཁྲིགས་ཡོང་བ་ཡིན་ན་ཉི་མ་ཤར་བསྡད་པ་ཡིན་ན་ཡང་ཉི་མ་མངོན་སུམ་དུ་དེ་འདྲས་བྱས་མཐོང་མ་ཐུབ་པ་དང་ནང་བཞིན་གྱི་མཚན་ན་སྤྲིན་པ་ཤུགས་ཆེན་པོ་དེ་འདྲས་བྱས་ནས་འཁྲིགས་བསྡད་པ། ནག་ཁུང་ཤུགས་ཆེན་པོ་དེ་འདྲས་ཀྱིས་ན་ཆགས་བདེ་བ། འོ་དེ་འདྲས་བྱས་ཆགས་བསྡད་པ་ཡིན་ན་ཟླ་བ་ནམ་མཁའ་ལ་ཤར་བསྡད་ཡོད་པ་ཡིན་ན་ཟླ་བ་དེ་མཐོང་མ་ཐུབ་པ། འོ་དེ་འདྲས་བྱས་ནས་ཆགས་བསྡད་ཡོད་རེད། དེ་འདྲས་བྱས་ནས་ཆགས་བསྡད་པ་དེ། ནི། ག་རེ་ཆགས་རེད་ཟེར་ན་ཟླ་བ་ནམ་མཁའ་ལ་མ་ཤར་བ་རེད་པས་ཟེར་ན་མ་ཤར་བ་མ་རེད། ཟླ་བ་ནམ་མཁའ་ལ་ཤར་ཡོད་རེད། ཡིན་ན་ཡང། ཟླ་བ་ནམ་མཁའ་ལ། ཤར་བ་ཡིན་ན་ཡང་ཟླ་བ་མངོན་སུམ་དུ་མ་མཐོང་བ་གི་རྒྱུ་མཚན་ག་རེ་ཆགས་ཡོད་རེད་ཟེར་དུས། དེ་ཟླ་བ་ནམ་མཁའ་ལ། དེ་ནས། ཤར་བ་ཡིན་ན་ཡང་ནམ་མཁའ་ལ། དེ་ནས་དངོས་སུ་ཤར་ཡོད་པ་དེ། དེ་ནས་མཐོང་མ་བྱས་པ་བྱས་བསྒྲིབས་བསྡད་ཡོད་རེད། ག་རེ་གིས་བསྒྲིབས་རེད་ཟེར་ན། སྤྲིན་པ་མཐུག་པོ་དང།

གསུང་གི་ཡོད་རེད། འོ་དེ་ཡིན་དུས་ཙང་ནས་དེ་ནས་སངས་རྒྱས་བཅོམ་ལྡན་འདས་ཤཱཀྱ་ཐུབ་པ་འདྲ་བོ་ལ་ཆ་མཚོན་པ་ཡིན་ན་ཁོང་གི་ཐུགས་རྒྱུད་ལ་ཉོན་མོངས་པའི་སྒྲིབ་པ་ཚང་མ་དེ་འདྲས་བྱས་ནས་སངས་ཚར་བ་རེད། ཤེས་བྱའི་ཡོན་ཏན་དེ་ཚོ་ཚང་མ་དེ་འདྲས་བྱས་ཁོང་དུ་ཆུབ་བསྡད་པ་ཅིག་དེ་འདྲས་ཇི་ལྟ་བ་མཁྱེན་པའི་ཡེ་ཤེས་དང་ཇི་སྙེད་པ་མཁྱེན་པའི་ཡེ་ཤེས་དེ་ཁོང་དུ་ཆུབ་བསྡད་པའི་ཆ་ནས་དེ་ནས་རྒྱས་ཟེར་ཡ་དེ་འོ་དེ་འདྲས་བྱས་ནས་སངས་རྒྱས་སུ།

དུ་སོ། དེ་ནས་ད་ཡུལ་ལྡན་མཁན། ཚེ་སྲོག་ཡུལ་ལྡན་མཁན། དེ་ལ་ད་ཚེ་དང་ལྡན་པ་ཟེར་ཡ་ཅིག་འོ་དེ་འདྲས་བྱས་གསུངས་ཡོད་རེད། དེ་བྱས་དུས། ད། འོ། འཁོར་འདུས་ཚོགས་ཀྱི་ནང་ལོགས་ནས། ཤེས་རབ་མཆོག་ཏུ་གྱུར་པ། དེ་ཤཱ་རིའི་བུ་ལ། སེམས་རྒྱུད་དེ་དེ་འདྲའི་སངས་རྒྱས་ཀྱིས་བྱིན་གྱིས་བརླབས་ཡོང་དུས། དེ་ནས་ཤཱ་རིའི་བུ་ཟེར་ཏེ་ཤཱ་རི་ཟེར་ཏེ་མ་ཤཱ་རི་མ་གི་བུ་ཡིན་ཙང། དེ་ནས་ཤེས་རབ་མཆོག་ཏུ་གྱུར་པ་གི། ཉན་ཐོས་རྣམས་ཀྱི་འཁོར་གྱི་ནང་ལོགས་ནས། དེ་ནས་ཤེས་རབ་མཆོག་ཏུ་གྱུར་པ། དེ་ནས། ད་རིག་པ་ཡག་ཤོས་ཟེར་ཡག་འདྲ་བ་ད་ལྟ་ང་རང་ཚོ་ཕལ་སྐད་ཐོག་ནས་ཞུ་བ་ཡིན་ན། འོ་དེ་འདྲའི་གི་ཉན་ཐོས།

ལྟ་བ་དང་ཇི་སྙེད་པའི་མཁྱེན་པའི་ཡེ་ཤེས་ཁོང་དུ་ཆུད་པས། དེ་འདྲའི་མཁྱེན་ཉིད་ཀྱི་ཡོན་ཏན་དེ་ནི་ཁོང་དུ་ཆུད་པའི་ཆ་ནི་དེ་འདྲའི་ཆུབ་ཟེར་ཡག་ཅིག། དེ་ནི་སེམས་དཔའ་ཟེར་ཡག་དེ་དེ་ནི། སངས་རྒྱས་ཀྱི་གོ་འཕང་དེ། ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་ཐོབ་ཡག་གི་ཆེད་དུ། དེ་ནི། འགྲོ་མང་གི་དབུས་ཟེར་ཡ་དུས།

ཨོ། དེ་ནས། སེམས་ཅན་གྱི་དོན་དག་ལ། དེ་ནས། དཀའ་ལས་ཁག་པོ། སོ་སོ་གི་ལུས་སྲོག་ལོངས་སྤྱོད་ག་རེ་བློས་གཏོང་དགོས་ཐུག་ན་ཡང་དེ་འདྲས་ཀྱང་ན་གཏོང་ཐུབ་མཁན་སེམས་དཔའ་ཟེར་དུས་དཔའ་བོ་མུ་ནེ། དེ་འདྲས། དེ་ཡང་གཞན་ལ། འཚེ་བ་མེད་པའི་ཐོག་ནས་དེ་འདྲས་ཀྱི། གནང་ཐུབ་མཁན། དེ་ནས་དེ་སོགས་ལ། དེ་ནས་བྱང་ཆུབ་སེམས་དཔའ་ཟེར་དུས་དཔའ་བོ་ཟེར་དུས། སེམས་སྟོབས་དེའི་ཐོག་གི་དེ་ནས། ཡོང་གི་ཡོད་རེད། དེ་ནས། སེམས་དཔའ་ཆེན་པོ་ཟེར་དུས་སྤྱི་ཡོངས་ཆ་ནས་བྱང་ཆུབ་སེམས་དཔའ་དེ། སོ་སོའི་སྐྱེ་བོ། བྱང་ཆུབ་ཀྱི་སེམས་རྒྱུད་ལ་ལྡན་མཁན་གྱི་སོ་སོའི་སྐྱེ་བོ་དེ་ཚོ་ལ་བྱང་ཆུབ་སེམས་དཔའ་ཟེར། སེམས་དཔའ། སེམས་དཔའ་ཆེན་པོ་ཟེར་དུས་ད། ས་ལ་གནས་བསྡད་ཡག་གི། ས་དང་པོ། ནས། ས་དང་པོ་རབ་ཏུ་དགའ་བ་གཉིས་པ་དྲི་མ་མེད་པ་གསུམ་པ་འོད་བྱེད་པ་བཞི་པ་འོད་འཕྲོ་བ། དེ་ནས་ཡར། མདོར་ན་དེ་ནི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་མངོན་སུམ་དུ་རྟོགས་བསྡད་མཁན། གནས་སྐབས་ཀྱི་བྱང་ཆུབ་སེམས་དཔའ་དེ་ཚོ་ལ་སེམས་དཔའ་ཆེན་པོ། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་མངོན་སུམ་དུ་མ་རྟོགས་པ་ཡིན་ན་ཡང་བྱང་ཆུབ་ཀྱི་སེམས་དེ་རྒྱུད་ལ་ལྡན་བསྡད་པའི་གནས་སྐབས་ལ་དེ་ནི་སེམས་དཔའ་ཟེར་ཡ་ཀྱི། འདུག་སེ་ནི་ཁྱད་པར་བཞག་ན་འགྲིག་གི་ཡོད་རེད་དེ། དེ་ནི་སེམས་དཔའ་ཆེན་པོ། འཕགས་པ་སྤྱན་རས་གཟིགས་ཟེར་དུས་སྤྱན་རས་གཟིགས་དེ་འཕགས་པ་ཡིན་ཟེར་རེད་འཕགས་པ་ཡིན་པའི་རྒྱུ་མཚན་གང་ཡིན་ཞུས་པ་ཡིན་ན། འོད་གསལ་སེམས་ཀྱི་གནས་ལུགས་དེ།

གང་འདྲ་བྱས་ན་བཟོ་དགོས་རེད། སྤྱད་པར་འདོད་པ་དེས། ཉམས་ལེན་བཟོ་འདོད་ཀྱི་བློ་རྒྱུད་ལ་ལྡན་མཁན། རིགས་ཀྱི། བུ་ཡིན་ན་འདྲ་རིགས་ཀྱི་བུ་མོ་ཡིན་ན་འདྲ་དེ་ཚོ་གིས། དེ་ནས་ད། སྤྱི་ཡོངས་ཀྱང་ནི་ད། ང་རང་ཚོ་ཞེ་སའི་ཐོག་ནས་མ་ཞུས་པ་ཡིན་ན། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོའམ་སེམས་ཀྱི་གནས་ལུགས་ཟབ་མོ་སྟོང་པ་ཉིད། ཉམས་ལེན་བཟོ་འདོད་རྒྱུད་ལ་ལྡན་མཁན་གྱི་གང་ཟག་དེ་ཚོ་གིས། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་ལ་སྤྱད་པར

ཚིག་འགྲེལ་རིམ་པ་བཞིན་དུ་ཞུས། སེམས་དཔའ་ཆེན་ཡང་བསྐྱར་སྐྱར་བསྡུས་ཡང་བསྡུས་བྱས་ནས་ཞུ་མི་དགོས་པ་བྱས། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གིས། ཤཱ་རི་དྭ་ཏིའི་བུ། ཚེ་དང་ལྡན་པ་ཤཱ་རི་དྭ་ཏིའི་བུ། ད་སྤྱན་རས་གཟིགས་ལ་ཡང་བཀའ་འདྲི་ཞུ་ཡོང་དུས་ཁོང་ལ་ཡང། དེ་ནས། མིང་དེ་དེ་འདྲ་བྱས་ནས་འབོད་ཡོང་དུས་ཙང་ནས་རིགས་ཀྱི་བུ། ཟེར་ནས་དེ་ནས་ཤཱ་རིའི་བུ་གིས། དེའི། རྟགས།

ཀྱང་རང་བཞིན་གྱིས་སྟོང་པར་ཡང་དག་པར་རྗེས་སུ་བལྟའོ། ཕུང་པོ་ལྔ་པོ་ཟེར་དུས་གཟུགས་ཀྱི་ཕུང་པོ། དེ་ནི་ང་རང་ཚོ་གི་ད་ལྟ་གཟུགས་པོ། གཟུགས་ཕུང་དེ་ཚོ། གཟུགས་ཀྱི་ཕུང་པོ། ཚོར་བའི་ཕུང་པོ། དེ་ནི་འདུ་ཤེས་ཀྱི་ཕུང་པོ། འདུ་བྱེད་ཀྱི་ཕུང་པོ། རྣམ་པར་ཤེས་པའི་ཕུང་པོ་ཟེར་དེ་ཕུང་པོ་ལྔ་ཟེར་ཡ་དེ་དེ་དེ་ཆགས་བསྡད་ཡོད་རེད། དེ་ཚོ་ལ་དེ་ནི། ཕུང་པོ་ལྔ་པོ་དེ་ལ་དེ་ནི། རྟག། ཉམས་ལེན། བྱས་ཡོང་དུས་ད་དང་པོ་གཟུགས་ཀྱི་ཕུང་པོ། དང། ཚོར་བའི་ཕུང་པོ། འདུ་ཤེས་ཀྱི་ཕུང་པོ། འདུ་བྱེད་ཀྱི་ཕུང་པོ། རྣམ་པར་ཤེས་པའི་ཕུང་པོ། དེ་ཕུང་པོ་ལྔ་དེ། རང་བཞིན་གྱི། སྟོང་པ། དེ་འདྲ་བྱས་ན་ལྟ་དགོས་རེད། རང་བཞིན་གྱིས་སྟོང་པ། ད་རང་བཞིན་གྱིས་སྟོང་པ།

དེ་ནང་བཞིན་གྱི་གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་གང་འདྲ་ཅིག་འཚོལ་ཞིབ་བྱས་པ་ཡིན་ན་རྩ་བ་ཉིད་ནས་དེ་འདྲ་བྱས་ནས་གྲུབ་མ་མྱོང་བ་རེད་རག་མ་མྱོང་བ་ཡིན་ན་ཡང་དེ་ནི་ང་རང་ཚོ་གི་ངོ་ལ་དེ་ནི་གང་ཟག་བཀྲ་ཤིས་ཀྱི་གཟུགས་ཕུང་དེ་ཚོ་ཐམས་ཅད་དེ་ནི་ཡོད་པར་སྣང་གི་འདུག་བ་དེ་ང་རང་ཚོ་གི་ངོ་ལ་དེ་འདྲ་བྱས་ན་འདུག་བ་ཟེར་དེ་འདྲ་བྱས་ན། དཔེར་ན། ང་རང་ཚོ་གཟུགས་མཐོང་བརྙན་འཕྲིན་དེ་ཚོ་གི་ནང་ལོགས་ལ་རྒྱ་གར་ལ་ཆགས་སོང་བ་ཡིན་ན། ཨ་མི་ཏ་བ་ཅན་དེ་ཚོ་ཐམས་ཅད་གཟུགས་མཐོང་བརྙན་འཕྲིན་ནང་ལོགས་ལ་ཤེལ་སྒོ་དེ་གི་ནང་ལོགས་ལ། དེ་ནས་གསལ་པོ་གཅིག་དེ་འདྲ་བྱས་ན་སྣང་གི་འདུག་བ་གཟུགས་མཐོང་བརྙན་འཕྲིན་ནང་ན་སྣང་གི་འདུག་བ། ཡིན་ན་ཡང་ཨ་མི་ཏ་བ་ཅན་ཁོ་རང་གཟུགས་མཐོང་བརྙན་འཕྲིན་ནང་ན་རྩ་བ་ཉིད་ནས་གྲུབ་མ་མྱོང་བ་རེད་བ། ཡོད་མ་མྱོང་བ་རེད་བ།

ད་གང་ཟག་ཚེ་རིང་དེ་ནི་མཛུབ་གུ་བཙུགས་དང་ཟེར་དུས་དེ་ནི་ཡང་ན་ཕུང་པོ་ལག་པ་དང་རྐང་པ་དང་གཟུགས་པོ་འདྲ་བ་གཅིག་ལ་མཛུབ་གུ་བཙུགས་དེ་གང་ཟག་ཚེ་རིང་མ་རེད་གང་ཟག་ཚེ་རིང་གི་ཕུང་པོ་རྐང་པ་ག་རེ་མཛུབ་གུ་བཙུགས་ན་ཡང་མཛུབ་གུ་བཙུགས་ས་ན་གང་ཟག་ཚེ་རིང་དེ་རྩ་བ་ཉིད་ནས་རག་གི་ཡོད་མ་རེད་དེ་བྱས་དུས་ཙམ་ནས་ཆོས་ཐམས་ཅད

ཕུང་པོའི་གནས་ལུགས་ཆགས་བསྡད་ཡོད་རེད་དེ་ནང་བཞིན་ཕུང་པོ་ལྔ་པོ་དེ་གའི་གནས་ལུགས་ཡང་དེ་ནང་བཞིན་ཆགས་བསྡད་ཡོད་རེད་དེ་ཆགས་བསྡད་ཡོད་རེད་གསུངས་རེད་ཨོ་དེ་འདྲའི་གི་དེ་ནས་གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཚང་མ་འདུག་ཟེར་ནས་དེ་ནས་བརྟག་དཔྱད་བྱས་ཡོང་བ་ཡིན་ན་རྩ་བ་ཉིད་ནས་གྲུབ་མ་མྱོང་བ་རང་བཞིན་ཁོ་རང་གྲུབ་མ་མྱོང་བ་དེ་འདྲའི་ཆགས་བསྡད་ཡོད་རེད་དེ་འདྲའི་གི་ཆགས་བསྡད་པ་ཡིན་དུས་ཙམ་ནས་དེ་འདྲའི་གི་ཆགས་བསྡད་པ་དེ་དེ་ནས་ང་རང་ཚོ་གིས་མ་མཐོང་བ།

ད་ཅ་ལག་དེ་ཚོ་ཐམས་ཅད་ལ་ཐོག་མ་མེད་པ་ནས་ང་རང་ཚོ་ཆགས་ཞེན་ཤུགས་ཆེན་པོ་དེའི་བློ་དེ་ཡང་ཡང་དུ་ལ་དེ་འདྲ་བྱས་ན་གོམས་འདྲིས་ཤུགས་ཆེན་པོ་དེ་ལ་ཡང་ནས་ཡང་དུ་ལ་གོམས་སོང་དུས་ཙམ་ནས་དེ་ནས་དེའི་གི་གནས་ལུགས་དེ་དེ་ནས་བསམ་བློ་བཏང་བ་ནང་བཞིན་གྱི་ཡུལ་ཁོ་རང་གི་ངོས་ནས་དེ་འདྲ་བྱས་ན་གྲུབ་མྱོང་ཡོད་མ་རེད་ཟེར་ན་དེ་ནི་དང་པོ་དེ་འདྲ་བྱས་ན་ལབ་ཡོང་བ་ཡིན་ན་རྩ་བ་ཉིད་ནས་ཡིད་ཆེས་ཡོད་མ་རེད་དེ་ཡིད་མི་ཆེས་བ་དེ་ག་རེ་རེད་ཟེར་ན་ང་ཚོའི་སེམས་སེམས་རྒྱུད་གས།